མཉམ་འབྲེལ་རྒྱལ་ཚོགས་ཀྱིས་ཏོག་དབྱིབས་ན་ཚ་ལྟ་བུ་ཡི་ནད་ཡམས་མང་པོ་ཞིག། སེམས་ཅན་ནས་མི་ལ་འགོས་སྲིད་པའི་སྔོན་དཔག་བྱེད་རྒྱུ་ཡོད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོ་ཞིག་གི་ནང། གལ་སྲིད་འཛམ་གླིང་གི་སྲིད་གཞུང་ཁག་གིས་སྔོན་འགོག་ལག་བསྟར་ཡག་པོ་མ་གནང་ཚེ། མ་འོངས་པར་ཏོག་དབྱིབས་ན་ཚ་ལྟ་བུ་ཡི་ནད་ཡམས་མང་པོ་ཞིག་སེམས་ཅན་ནས་མི་ལ་འགོས་སྲིད་པའི་ཉེན་བརྡ་བཏང་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁོར་ཡུག་སྲུང་སྐྱོང་ལས་ཁུངས་ཀྱིས་མ་འོངས་པར་སེམས་ཅན་དེ་ཚོ་ནི་མི་ལ་ན་ཚ་འདྲ་མིན་འགོས་པར་བྱེད་པའི་ཉེན་ཁ་ཆེན་པོ་ཡོད་སྐོར་འགྲེལ་བརྗོད་དང་ནད་ཡམས་ཡོངས་སུ་འགོས་ཁྱབ་ཕྱིན་ཚེ་འཛམ་བུ་གླིང་འདིའི་ནང་མི་ཚང་མ་དཀའ་ངལ་འཕྲད་རྒྱུ་ཡིན་པ་ད་ལྟའི་ཆར་ཏོག་དབྱིབས་ན་ཚ་དེ་འཛམ་གླིང་ཁྱོན་ལ་འགོས་ཁྱབ་ཕྱིན་ཡོད་སྐོར་འགྲེལ་བརྗོད་གནང་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོ་གསར་པ་དེའི་ནང།

འགྲོ་བ་མི་ཡི་བྱེད་ལས་གང་ཞིག་ལ་བརྟེན་ནས་རང་བྱུང་ཁོར་ཡུག་གཏོར་བཤིག་སོགས་ཀྱིས་རྐྱེན་པས་ང་ཚོས་ན་ཚ་དེ་འདྲ་ཞིག་ལ་གདོང་གཏད་དགོས་པ་ཆགས་ཡོད་སྐོར་འཁོད་ཡོད་ཅེས་དང། ཡང་ཁོ་མོས་སོ་ནམ་ཞིང་ལས་ཀྱི་སྡེ་ཁག་དང་ཤིང་ནགས་གཅོད་འབྲེག་སྒོ་ཕྱུགས་སེམས་ཅན་ཚད་བརྒལ་བཤས་སྤྱོད་བཅས་ལ་བརྟེན་ནས་མི་རྣམས་སེམས་ཅན་དང་བར་ཐག་ཉེ་དྲགས་པའི་རྐྱེན་གྱིས་ན་ཚ་དེ་དག་འགོས་ཁྱབ་འགྲོ་བཞིན་ཡོད་སྐོར་སྐྱོན་བརྗོད་བཞིན་འདུག་གོང་གི་རྒྱུ་མཚན་དེ་དག་ལ་བརྟེན་ནས་གནམ་གཤིས་འགྱུར་ལྡོག་ལ་ཡང་ཤུགས་རྐྱེན་ཐེབས་ཀྱི་ཡོད་སྐོར་འགྲེལ་བརྗོད་གནང་འདུག